རེ་བ། སེམས་ཅན་ཐམས་ཅད་བདེ་བ་ཐམས་ཅད་དང་ལྡན་པ་དང་སྡུག་བསྔལ་ཐམས་ཅད་དང་བྲལ་བ་བདག་རང་གིས་བྱ་གིནས་སུ་ལྷག་པའི་བསམ་པ་སྐྱེ་ཡོང་དུས་ད་ལྟ་རང་ལ་དེ་ལྟར་བྱ་བའི་ནུས་པ་མེད་ན་ད་སྨོན་ལམ་ཙམ་རེད་བ། གྱུར་ཅིག་གྱུར་ཅིག་བསམ་ཙམ་ཅིག་མ་གཏོགས་པའི་དངོས་སུ་བདེ་བ་ཐམས་ཅད་དང་ལྡན་ཡ་དང་སྡུག་བསྔལ་ཐམས་ཅད་འབྲལ་བྱེད་ཐུབ་མི་འདུག་བ། ད་ང་ཚོ་ག་རེ་དགོས་པ་རེད་ཟེར་ན་དངོས་སུ་བདེ་བ་ཐམས་ཅད་དང་ལྡན་ཐུབ་པ་བྱས་ཏེ་སྡུག་བསྔལ་ཐམས་ཅད་འབྲལ་ཐུབ་པ་ཅིག་དགོས་རེད། དེ་མ་བྱས་ན་ཨ་ནི་བསམ་པ་བཟང་པོ་སྐྱེས་པ་ཙམ་རེད་མ་གཏོགས་པའི་ཅི་གང་ཡོང་མ་རེད་བ། རེ་བ། དེས་ན་ད་དེ་འབྲལ་བར་བྱེད་པ་ལ་རང་དོན་ག་རེ་རེད། ཨང་གཅིག་བ་ལ་སོ་བྱང་ཆུབ་དེ་ངེས་པར་དུ་ཐོབ་དགོས་རེད་དེ་ཡིན་ཙང་ད་རང་ཚོ་བྱང་ཆུབ་འདུན་པ་འདུག་གསུང་གི་ཡོད་ཟེར། ཡ། གཉིས་པ་བྱང་ཆུབ་དོན་གཉེར་གྱི་བྱང་ཆུབ་ཀྱི་སེམས་སྦྱོང་བ་དེ་དེ་ལྟར་བྱམས་སྙིང་རྗེ་སྦྱངས་པས་བྱམས་པ་དང་སྙིང་རྗེ་སྦྱངས་པས་ད་ལྷག་བསམ་སྙིང་རྗེ་སྦྱངས་པས་དེ་ལྟ་བུ་དངོས་སུ་སྒྲུབ་ནུས་པ་དེ་གང་ན་ཡོད་སྙམ་ཨོ་དེ་རེད་བ། ད་འདི་དེ་ཡན་ཆད་ག་རེ་རེད། སྡུག་བསྔལ་དང་བྲལ་བར་ཤོག་ཨ་ནི། སྡུག་བསྔལ་དང་བྲལ་བ་བདག་རང་གིས་བྱ་གི་ཡིན། བདེ་བ་དང་ལྡན་པར་ཤོག་བདེ་བ་དང་ལྡན་པ་བདག་རང་གིས་བྱ་གི་ཡིན་ཟེར་བསམ་པ་བཟང་པོ་ཙམ་སྐྱེས་པ་རེད་མ་གཏོགས་དངོས་སུ་འགྱུར་ཡོང་བ་མ་རེད་བ། འགྱུར་བ་མར། བདེ་བ་ཐམས་ཅད་དང་ལྡན་པར་འགྱུར་བ་མ་རེད་སྡུག་བསྔལ་ཐམས་ཅད་དང་བྲལ་བར་འགྱུར་བ་མ་རེད་ད་མ་འགྱུར་བས་ན་བདེ་བ་ཐམས་ཅད་དང་ལྡན་པ་དང་སྡུག་བསྔལ་ཐམས་ཅད་དང་བྲལ་བ་ཅིག་དངོས་སུ་བྱེད་པར་ང་རང་ཚོ་གིས། ང་རང་ཚོ་དངོས་སུ་བྱས་ནས་ཨ་ནི། གཏན་གྱི་བདེ་བ་ལ་འགོད་ཡ་དང་ཨ་ནི་གཏན་དུ་སྡུག་བསྔལ་མི་ཡོང་བ་ཅིག་དགོས་རེད་པ་ད་འདི་དངོས་སུ་བྱེད་པ་ལ་ད་བསམ་ད་ཨ་ནི་དངོས་སུ་བྱེད་ཐུབ་མཁན་འདི་སུ་འདུག་ད་དཔྱད་པ་བྱས་ནས་རེད་པ་ད་འདི་རེད་བྱས། སྒྲུབ་ནུས་པ་དེ་གང་ན་ཡོད་སྙམ་ན། ཉན་རང་དགྲ་བཅོམ་པ་བདག་ཉིད་ཆེན་པོ་རྣམས་ལའོ་ཡོངས་ཀུན་བར་པ་བདག་ཉིད་ཆེན་པོ་རྣམས་དང་ས་བཅུའི་བྱང་ཆུབ་སེམས་དཔའ་རྣམས་ལ་ཡང་གཞན་དོན་གྱི་ཕྲིན་ལས་བསམ་གྱིས་མི་ཁྱབ་པ་མངའ་བ་ཡོད་དེ་ཡོད་རེད། ཡིན་ནས་གཞན་དོན་འབད་མེད་ལྷུན་གྲུབ་ཡོད་མ་རེད། འོན་ཀྱང་འཁོར་བ་ཇི་སྲིད་པར་ག་ས་ན། ལྷུན་གྲུབ་རྒྱུན་མི་ཆད་པའི་སྒོ་ནས་ཆོས་དོན་རེ་རེ་ཙམ་ལ་ཡང་འདི་རེད། ཨ་ནི། ཆོས་དོན་རེ་རེ་ཙམ་ལ་ཡང། ཆོས་དོན་རེ་རེ་ཙམ་གསུངས་པ་དང། ཨ་ནི། སྐུའི་འོད་ཟེར་ད་འདི་སྐུའི་འོད་ཟེར་སྦྱར་ན་ཡག་པོ་སྐུའི་འོད་ཟེར་སྣ་རེ་ཙམ་བཀྱེ་བ་ལ་བརྟེན་ནས་ཀྱང་སེམས་ཅན་གྲངས་མེད་པ་མྱང་འདས་ལ་འགོད་ནུས་པའི་གོ་འཕང་སངས་རྒྱས་ཉག་གཅིག་རེད་ད་དེ་རེད་འདུག་བ། ད་དཔེར་ན་ཉན་རང་དགྲ་བཅོམ་པ་སེམས་དཔའ་ཞེ་པོ་རེད་བ་ད། ཉོན་མོངས་ཆ་ཚང་སྤངས་ཚར་རེད་ས་བཅུ་གནས་པའི་བྱང་ཆུབ་སེམས་དཔའ་སྟོབས་ཤུགས་ཞེ་པོ་རེད་བ། ཉོན་མོངས་སྤངས་ཚར་བའི་གང་ཟག་ཀྱང་ཤ་སྟག་རེད་བ། ད་ཡོད་རེད་དེ། གཞན་གྱི་དོན་བྱེད་ཀྱི་རེད་གཞན་དོན་ཉི་ཚེ་བ་ཙམ་རེད་དེ་ཡང་འབད་མེད་ལྷུན་གྲུབ་མ་རེད། ལུགས་འབད་རྩོལ་དང་བཅས་པ་རེད་དེ་ཡིན་ཙང་ད་འཁོར་བ་ཇི་སྲིད་མ་སྟོང་གི་བར་དུ་གཞན་དོན་འབད་མེད་ལྷུན་གྲུབ་ཅིག་མཛད་ཐུབ་མཁན་དེ་སངས་རྒྱས་ཉག་གཅིག་མ་གཏོགས་ཡོད་མ་རེད་པ་དེ་ཡིན་ཙང་དེ་འདྲ་བའི་ད་སངས་རྒྱས་ཀྱི་གོ་འཕང་ད་ཐོབ་དགོས་འདུག་སངས་རྒྱས་དགོས་ཟེར་བ་ཡང་ཡོད་ལེ་འདོད་དགོས་གོ་འཕང་ནི་སངས་རྒྱས་ཉག་གཅིག་ཡིན་ཙང་དེ་མ་གཏོགས་ཡོད་མ་རེད་རེད་པ་དེར་མ་ཟད་རང་དོན་སྤངས་རྟོགས་མཐར་ཕྱིན་པའི་གོ་འཕང་ཡང་སངས་རྒྱས་ཉག་གཅིག་རེད་པ་གཞན་དོན་ཨ་ཅིག་གིས་གསུངས་པའི་ཆོས་ཚིག་ཅིག་སྟོན་པས་ནི་སེམས་ཅན་མང་པོ་མྱང་འདས་ལ་འགོད་ཐུབ་ཡ། ཨ་ནི་སྐུའི་འོད་ཟེར་སྣ་གཅིག་སྤྲོས་པས་ནི་སེམས་ཅན་མང་པོ་མྱང་འདས་ལ་འགོད་ཐུབ་ཡ་གཟུགས་སྐུའི་ཡོན་ཏན་འདི་རེད་བ། རང་དོན་གྱི་ཡོན་ཏན་ཡང་རང་དོན་སྤངས་པ་ཕུན་ཚོགས་དང་གཟུགས་སྐུ་ཕུན་ཚོགས་དང་ག་རེ་སྤངས་པ་དང་རྟོགས་པའི་ཕུན་ཚོགས་དེ་ཡང། མཐར་མཐར་ཕྱིན་པ་མངའ་མཁན་དེ་སངས་རྒྱས་མ་གཏོགས་ཡོད་མ་རེད་པ་དེ་ཡིན་ཙང་གོ་འཕང་ཡང་སངས་རྒྱས་ཉག་གཅིག་ཏུ་ཟད་པས་ད་འདི་མ་གཏོགས་མི་འདུག་ཟེར་བ། བདག་གིས་སེམས་ཅན་ཐམས་ཅད་ཀྱི་དོན་དུ་ཨ་ནི་དོན་གཉིས་མཐར་ཕྱིན་གྱི་སངས་རྒྱས་ཀྱི་གོ་འཕང་ཐོབ་པར་བྱའོ་སྙམ་དུ་སྦྱང་ངོ། ད་འདིར་རང་དོན་དོན་གཉེར་གྱི་བསམ་པ་སེ་སྟོང་ལ་དེ་ཡང་ད་སངས་རྒྱས་ཀྱི་གོ་འཕང་ཙམ་མ་ཡིན་པར་བྱས། རང་གི་འབྲས་སྐྱབས་སུ་སོང་སངས་རྒྱས་གོ་འཕང་ཅི་ནས་ཐོབ་པར་བྱ་གི་འདི་ཡག་པོ་ཡིན་དགོས་ཟེར་རེད་སྤྱིར་བཏང་མང་པོ་ཞིག་ལ་སངས་རྒྱས་གོ་འཕང་ཅི་ནས་ཡོད་དུ་སྣང་རྒྱུ་སེམས་ཀྱི་ནང་སངས་རྒྱས་གོ་འཕང་སུ་ཡོད་མ་རེད་པ་དངོས་འབྲེལ་ཅི་ནས་རང་གི་རང་གི་འབྲས་སྐྱབས་སུ་གྱུར་སངས་རྒྱས་གོ་འཕང་དོན་གཉིས་ལྷུན་གྲུབ་སངས་རྒྱས་གོ་འཕང་འདི་ཨ་ནི་ཅིག་ངེས་པར་དུ་ག་ས་ན་ཅིག་མངོན་དུ་བྱེད་དགོས་འདུག་བསམ་བསམ་ཅིག་ཨོ་ཏུ་ཅན་དེ་རང་དོན་བསམ་པ་བཅང་དགོས་རེད་འདུག་བྱས་དེ་ཡང་དང་སངས་རྒྱས་གོ་འཕང་ཙམ་ཐོབ་འདོད་ཀྱི་བསམ་པ་ཙམ་མ་ཡིན་པ་དང་འདིའི་སྐབས་སུ་ག་ལ་བསམ་བློ་བཏང་དགོས་ཟེར་ན་རང་གི་འབྲས་སྐྱབས་སུ་སངས་རྒྱས་དཀོན་མཆོག་འདི་ཡོད་ནི་བསམ་བཏང་དགོས་རེད་ཟེར་འདུག་བ་སྐུའི་ཡོན་ཏན་གསུང་གི་ཡོན་ཏན་ལྷག་པར་དུ་ཐུགས་ཀྱི་ཡོན་ཏན་ཐུགས་མཁྱེན་བརྩེ་ནུས་གསུམ་ཡོན་ཏན་དེ་ཚོ་ཨ་ནི་མཐའ་ཡས་པ་མུ་མེད་པ་དེ་འདྲ་ཡིན་པ་ཅིག་ད་ནི་ཞུས་པ་ནང་བཞིན་གསུང་གི་དཔེར་ཚིག་གཅིག་མ་གསུང་གི་ནི་སེམས་ཅན་འབུམ་ཕྲག་མང་པོ་མྱ་ངན་འདས་ལ་འགོད་ཐུབ་ཡ་ཅིག་སྐུའི་འོད་ཟེར་སྣ་གཅིག་སྤྲོས་པས་ནི་སེམས་ཅན་འབུམ་ཕྲག་མང་པོ་སྐད་ཅིག་གཅིག་མྱང་འདས་ལ་འགོད་ཐུབ་ཡ་དེ་འདྲ་གི་ནུས་པ་ཡོད་དེ་སྐྱེ་ཅིག་དེ་ཡང་འབད་བརྩོན་ལྟོས་མ་དགོས་དེ་འདྲ་ཡོད་པ་ཅིག་བསམ་བཏང་ཡོན་ཏན་དབང་ཨ་ནི་དེ་འདྲའི་སངས་རྒྱས་གོ་འཕང་ཐོབ་ཡག་འདུན་པ་དེ་ཤུགས་ཆེ་པོ་ཡོང་གི་རེད་ཟེར་འདུག་བ་འདི་ཤུགས་ཆེ་པོ་ལབ་ན་ཕྱི་མ་རྣམས་དེ་གསུང་རེད་གཞན་དོན་དུ། སངས་རྒྱས་གོ་འཕང་ཐོབ་འདོད་ཀྱི་འདུན་པ་ཙམ་གྱིས་ཡོང་བ་མ་རེད། ད་གཞན་དོན་དུ་སངས་རྒྱས་གོ་འཕང་ཐོབ་པར་འདོད་པའི་འདུན་པ་ཙམ་མ་ཡིན་པ་བཅས་དེ་འདྲ་བའི་རང་རང་གི་འབྲས་སྐྱབས་སུ་སངས་རྒྱས་གོ་འཕང་དེའི་ཡོན་ཏན་ག་རེ་ཡོད་མ་འདི་ངེས་པར་དུ་བསམ་བཏང་དགོས་རེད། སྐྱེས་བུ་ཆུང་ངུའི་སྐབས་སུ་བཤད་ཡ་གི་ད་ང་ཚོ་སྐྱབས་འགྲོའི་སྐབས་དུ་ཡོད་རེད་པ་ཡུལ་གང་ལ་སྐྱབས་སུ་འགྲོའི་སྐབས་དུ་ཡུལ་གང་ལ་སྐྱབས་སུ་འགྲོ་སྟངས་ཀྱི་སྐབས་སུ་ཨང་སངས་རྒྱས་དཀོན་མཆོག་ཡོན་ཏན་འདི་ཆ་ཚང་དྲན་ནས་ཨང་དེ་ལྟ་བུའི་སངས་རྒྱས་གོ་འཕང་ཐོབ་ན་ཅི་མ་རུང་ཟེར་ཨང་འདུན་པ་བཅངས་དགོས་རེད་ཟེར་གི་འདུག་བ་འདི་རེད། འདི་དགོས་པ་ཆེན་པོ་ཡོད་རེད། དགོས་པ་ཆེན་པོ་ཡོད་ན་ག་ས་མངོན་རྟོགས་རྒྱན་ང་ཚོ་ཁྱེད་རང་ཚོ་བྱས་ཙང་སེམས་བསྐྱེད་བལྟས་ཚར་བ། བྱས་ཙང་ད་ག་རེ་དེ་དང་དེ་ནི་མདོ་བཞིན་དུ་བསྡུས་དང་རྒྱས་པའི་སྒོ་ནས་བརྗོད་ཟེར་འདི་བསྡུས་དང་རྒྱས་པའི་སྒོ་ནས་བརྗོད་དགོས་པ་ཡོད་རེད། རང་དོན་བྱང་ཆུབ་ཀྱི་དོན་གཉེར་གྱི་འདུན་པ་དེ་ནས་གཞན་དོན་གཞན་ག་དོན་གཉེར་གྱི་འདུན་པ་གཉིས་ཀྱི་དམིགས་ཡུལ་གཉིས་པོ་དེ་གནད་འགག་ཆེ་བོ་ཡིན་ཙང་དང་པོ་མདོར་ཅིག་བསྟན། དེ་ཡང་ད་འབུམ་རྒྱས་འབྲིང་བསྡུས་གསུམ་གནད་འགག་མདོར་བསྟན་བཤད་རེད་བ་དེ་ནང་བཞིན་གནད་འགག་ཆེ་བོ་ཡིན་ཙང་ཡང་རྒྱས་པར་ཅིག་བཤད། རེད་བ། གཞན་ལས་འདི་འདྲ་མི་འདུག་བ། དེ་དེ་དང་དེ་ནི་མདོ་བཞིན་དུ་ཟེར་བ་དེ་དཔེ་གནད་འགག་ཆེ་བོ་ཡོད་ས་རེད། རེད་བ། དེ་ཡིན་ཙང་ད་རང་དོན་བྱང་ཆུབ་དོན་གཉེར་གྱི་འདུན་པའི་དམིགས་ཡུལ་དེ་དང་པོ་མདོར་ཅིག་བསྟན། རེད་བ། དེ་ནས་ག་རེ། རྒྱས་པར་བཤད་འདུག་བ། ད་རང་དོན་བྱང་ཆུབ་དོན་གཉེར་གྱི་དམིགས་ཡུལ་དེ་ག་རེ་རེད། རང་གི་འབྲས་སྐྱབས་སུ་སངས་རྒྱས་དཀོན་མཆོག་གི་ཡོན་ཏན་དེ་རེད། ཨོ་དེ་ཡིན་ཙང། དེ་འདྲའི་ཅིག་བསམ་འཁོར་བ་ཡིན་ན་ཨ་ད་དཔེ་དེ་འདྲའི་ཅིག་དགོས་པ་ཞིག་འདུག་བསམ་བསམ་བསམ་བསམ་རྒྱུ་དུང་ཨ་སྤྲོ་ཤུགས་ཡོང་དགོས་ཟེར་བ་དོན་གཉེར་ཤུགས་ཆེ་པོ་ཡོང་དགོས་ཟེར། ཡ་དེ་ལྟ་བུའི་ཨ་ནི་ག་ཟེར་བྱང་ཆུབ་ཀྱི་སེམས་སྦྱོང་བའི་ཕན་ཡོན་ད་དེ་འདྲ་བའི་བྱང་ཆུབ་སེམས་སྦྱོང་བའི་ཕན་ཡོན་དཔས་བྱིན་གྱིས་ཞུས་པ་ལས་དཔས་བྱིན། དཔས་བྱིན་བྱང་ཆུབ་སེམས་དཔས་བྱིན་ཟེར་བ་དེ་དེ་བཅོམ་ལྡན་འདས་ལ་ཡང་ཞུས་པ་ལས་ད་བྱང་ཆུབ་སེམས་ཀྱི་ཕན་ཡོན་ད་བདག་གཞན་མཉམ་བརྗེ་གི་བློ་སྦྱོང་རིམ་པ་བཞིན་དུ་སྦྱངས་ནས་མཐའ་མར་ག་རེ་རང་རྒྱུད་ལ་ཨ་ནི་ཅིག་ད་སེམས་བསྐྱེད་ཞིག་ད་རྨི་རྣམ་སྦྱང་ཞེས་རེད་བ་ཨོ་དེ་འདྲའི་རྨིང་ཞིག་ད་བཅོས་མ་ཡིན་ནའི་རེད། ད་སུ་སུའི་རྩོལ་བཅས་ཡིན་ན་རེད་ཡང་ན་རྩོལ་མེད་ཡིན་ན་རེད་ཡང་བཅོས་མིན་ཉམས་མྱོང་མྱོང་བ་ཡིན་ན་གང་ལྟར་སེམས་ཅིག་ད་སྐྱེས་སོང་ཡ། རིན་པོ་ཆེ་འདི་ཅག་ལས་ཨོ་དེ་འདྲའི་སེམས་འདི་རྒྱུད་ལ་སྐྱེས་ན་ཕན་ཡོན་ག་རེ་ཡོད་རེད། ཡ། བྱང་ཆུབ་སེམས་ཀྱི་བསོད་ནམས་གང་གལ་ཏེ་དེ་ལ་གཟུགས་མཆིས་ན་ནམ་མཁའི་ཁམས་ནི་ཀུན་བཀང་སྟེ་དེ་ནི་དེ་ལས་ལྷག་པར་འགྱུར་ཨོ་དེ་རེད་ད་དགེ་བ་ཅིག་ཡིན་ཕྱིན་ཆད་བྱང་ཆུབ་སེམས་ཀྱི་དགེ་བ་ལས་སྟོབས་ཆེ་བ་ཅིག་དང་རྒྱ་ཆེ་བ་ཅིག་ཡོད་སྲིད་མ་རེད་ད་དེ་ད་སྤྱིར་བཏང་མང་པོ་ཅིག་སྦྱར་འདུག་སྦྱར་འདུག་བྱང་ཆུབ་སེམས་ཙམ་མ་ཡིན་པར་མང་པོར་སྦྱར་ཡ་ཡོང་གི་འདུག་ཡིན་ནའི་ད་ང་ཚོ་ཅིག་ནམ་རྒྱུན་བཤད་སྲོལ་རང་བྱེད་མ་བྱང་ཆུབ་དགེ་རྩ་ཅིག་ཡིན་ཕྱིན་ཆད། བྱང་ཆུབ་སེམས་ལས་ལྷག་པའི་དགེ་རྩ་གཅིག། རྩ་བ་ནས་ཡོད་སྲིད་མ་སྟོང་ཉིད་ལྟ་བ་སྒོམ་པའི་དགེ་རྩ་ནི་དེ་ལས་ལྷག་ཅིག་ཡོད་སྲིད་མ་རེད། རེད་པ། ཨ་འདི་རེད། བྱས་ཙང་ད་དགེ་བ་གཞན་ཀུན་ཆུ་ཤིང་བཞིན་དུ་ནི་འབྲས་བུ་བསྐྱེད་ནས་ཟད་པར་འགྱུར་བ་ཉིད་བྱང་ཆུབ་སེམས་ཀྱི་ལྗོན་ཤིང་རྟག་པར་ཡང་འབྲས་བུ་འབྱིན་པས་མི་ཟད་འཕེལ་བར་འགྱུར། དགེ་བ་གཞན་ཀུན་ཟེར་འདི་དགེ་བ་གཞན་དང་གཞན་སྲིད་ཟེར་བ་རེད་པ་འདི་རེད། ཨོ་ད་སྤྱོད་འཇུག་གི་ད་ལྟ་ཕན་ཡོན་ལེའུ་ན་ཡོད་པ་འདི་བསམ་སྟངས་སྐོར་འདི་ན་འདི་ད་དོན་དུ་མེད་འདུག་གསུངས་མི་འདུག་བ་ད་ཕན་ཡོན་ལེའུ་ཁྱེད་རང་ཚོ་བློ་ལ་ཡོད་ན་དཔེ་ཡག་པོ་འདུག་བ། ཕན་ཡོན་ལེའུ་དེ་ཡག་པོ་ཡིན་ན་ཨ་ནི་བྱམས་སྙིང་རབ་ཏུ་འབྲིང་འོ་དེ་སྟོན་རེད་པ་འོ་དེ་སྟོན་ཨ་ནི་བཟང་དང་ཨ་ཁུ་ཡུག་འདུག་སྟ་གི་སྟེ་ཚིག་དེ་སྐྱོར་དུས་གང་ན་ཡག་པོ་ཡོང་གི་ཡོད་ས་རེད་དེ་ད་གོང་ན་མ་ཚིག་ཧ་ལས་པ་ཡག་པོ་འདུག་བ་སྡིག་པ་སྟོབས་ཆེན་ཤིན་ཏུ་མི་བཟད་པ་དེ་ནི་རྫོགས་པའི་བྱང་ཆུབ་སེམས་མིན་པ་དགེ་གཞན་གང་གིས་ཟིལ་གྱིས་གནོན་པར་ནུས་ད་བསྐལ་པ་དུ་མར་རབ་དགོངས་མཛད་པ་ཡི་ཐུབ་དབང་རྣམས་ཀྱིས་འདི་ཉིད་ཕན་པར་གཟིགས་འདིས་ནི་ཚད་མེད་སྐྱེ་བོའི་ཚོགས་རྣམས་ཀྱིས་བདེ་མཆོག་བདེ་བླག་ཉིད་དུ་ཐོབ་པར་བྱེད། སྲིད་པའི་སྡུག་བསྔལ་བརྒྱ་ཕྲག་གཞོམ་འདོད་ཅིང་སེམས། སེམས་ཅན་མི་བདེ་བསལ་བར་འདོད་པ། བདེ་མང་བརྒྱ་ཕྲག་སྤྱོད་པར་འདོད་པས་ཀྱང་བྱང་ཆུབ་སེམས་ཉིད་རྟག་ཏུ་གཏང་མི་བྱ། བྱང་ཆུབ་སེམས་སྐྱེས་གྱུར་ན་སྐད་ཅིག་གིས་འཁོར་བའི་བཙོན་རར་བསྡམས་པའི་ཉམ་ཐག་རྣམས་བདེ་གཤེགས་རྣམས་ཀྱི་སྲས་ཞེས་བརྗོད་བྱ་ཞིང་འཇིག་རྟེན་ལྷ་མིར་བཅས་པས་ཕྱག་བྱར་འགྱུར། ཕན་ཡོན་གཅིག་དེས་ན། གསེར་འགྱུར་རྩི་ཡི་རྣམ་པ་མཆོག་ལྟ་བུ་མི་གཙང་ལུས་འདི་བླངས་ནས་རྒྱལ་བའི་སྐུ། རིན་ཆེན་རིན་ཐང་མེད་པར་བསྒྱུར་བས་ན་བྱང་ཆུབ་སེམས་ཞེས་བྱ་བ་རབ་བརྟན་ཟུངས། འགྲོ་བའི་དེད་དཔོན་གཅིག་པུ་ཚད་མེད་བློས་ལེགས་པར་ཡོངས་སུ་བརྟགས་ནས་ཟེར་འོ་འདི་རེད་པ།

ད་དེའི་ཕན་ཡོན་དཔག་ཏུ་མེད་པ་དག་ད་གཞུང་གཞན་ལ་ཁ་འཕངས་འདི་རེད་པ་དེའི་ཕན་ཡོན་དཔག་ཏུ་མེད་པ་དག་བྱམས་མགོན་བློ་དང་ལྡན་པས་ནོར་བཟང་བཤད་རྗེ་བཙུན་བྱམས་མགོན་གྱིས་གཞོན་ནུ་ནོར་བཟང་ལ་དཔེ་ཉིས་བརྒྱ་སུམ་ཅུ་ཐམ་པའི་སྒོ་ནས་སྡོང་པོ་བཀོད་པའི་མདོ་ནས་གསུངས་པ་དེ་ལ་ལྟོས་གསུངས་འདུག་འོ་ཡང་བྱམས་མགོན་བློ་དང་ལྡན་པས་ནོར་བཟང་བཤད་ད་དེ་ལ་ལྟོས་གསུངས་ད་གཞུང་གཞན་ལ་ཞལ་འཕངས་མཛད་འདི་རེད་བ་དེ་ཡིན་ཙང། ཞེ་པོ་ད་ཡོད་ས་རེད་ད་ང་ཚོ་ཚེ་འདི་ལ་དེ་འདྲ་ཅིག་གི་དྭངས་མ་ཐོས་རྒྱུ་བྱུང་བ་དེ་དཔེ་བསོད་ནམས་ཆེན་པོ་ཡིན་ས་རེད་ཉམས་ལེན་ད་ཅིག་ཐུང་ཀུན་ནས་མེད་ན་སོ་སོའི་ད་བསོད་ནམས་ད་དོ་སོ་ལ་རག་མེད་འདི་རེད་བ་ཡིན་དེ་འདྲ་ཅིག་སྟོན་མགོན་བླ་མའི་དྲིན་བྱས་དེ་འདྲ་ཅིག་ལ་ཕག་ང་ཚོ་གཅིག་ཐོས་སོང་གོ་སོང་རི་སྐད་སྤྱི་ལེ་བཞི་བཅུ་བཅུ་པོ་དེ་བསོད་ནམས་ཞེ་པོ་ཡིན་ས་ད་ང་ཚོ་འཚོ་ཐུབ་ན་ཡང་འཚོ་མ་ཐུབ་ད་འདི་ག་དུས་ཡིན་ན་ཅིག་གོ་དགོས་འདུག་ག་དུས་ཡིན་ན་ཅིག་ཐོས་ཡག་འདུག་འདི་ལྟར་འདི་གི་ཟིག་ཡིན་གྱི་མེད་རེད་བསམ་སོང་དེ་ནས་ད་གནས་ཚུལ་ག་ག་རེད་མ་ནུ་འོང་འདྲི་བྱས་ན་ད་མདོ་སོ་ད་གང་ཟག་མི་ཕལ་པ་འདི་འདྲ་རྩོམ་ཤེས་པ་མ་རེད་བྱང་ཆུབ་སེམས་ལ་རྩོལ་མེད་བཅོས་མིན་གྱི་མྱོང་བ་ཐོན་མཁན་གྱི་གང་ཟག་ཅིག་གིས་གསུང་གི་གསུང་བྱས་ཙང་ད་དངོས་ཡོད་གནས་ཚུལ་ཡིན་པ་རེད་བ་ཁོ་རང་མྱོང་ཐོག་ནས་གསུང་འདི་རྒྱལ་སྲས་ཆེན་པོ་ཞི་བ་ལྷ་ཡིས་ང་རང་ཚོ་ལྟ་བུ་ཅིག་ད་ག་ཚིག་ཅིག་མ་བྲིས་ཤེས་ནས་ཅིག་བརྗོད་བྱེད་སྙན་པོ་རེ་ཅིག་དང་སྡེབ་སྦྱོར་མཁས་པོ་རེ་བཟོས་ཤེས་འདི་འདྲ་མ་རེད་བ། དེ་ཡིན་ཙང། ཕན་ཡོན་གྱི་ལེའུ་དེ་ཞེ་པོ་ཡག་པོ་གལ་ཆེ་པོ་ཡིན་ས་རེད་ཅེས་བརྗེད། ཨང་བྷ་ལ་ལྟར་ན་ང་སྡོམ་པ་ལེན་པའི་སྐབས་དེར་ཡང་བྱང་ཆུབ་སེམས་ཕན་ཡོན་ཞིག་འདུག་བ་ཚིག་ཡག་པོ་ཞིབ་ཞིབ་འདུག་བ་རེད་པ། ལོང་བས་ཕྱག་དར་ཕུང་པོ་ལས་ཇི་ལྟར་རིན་ཆེན་རྙེད་པ་ལྟར་དེ་བཞིན་ཇི་ཞིག་ལྟར་སྟེས་ནས་བྱང་ཆུབ་སེམས་འདི་བདག་ལ་སྐྱེས། ད་འདི་བྱས་ནས་བྱང་ཆུབ་སེམས་དེ་ག་འདྲ་རེད་ཟེར་ན། འགྲོ་བའི་འཆི་བདག་འཇོམས་བྱེད་པའི་བདུད་རྩིའི་མཆོག་ཀྱང་འདི་ཡིན་ནོ། འགྲོ་བའི་དབུལ་བ་སེལ་བ་ཡི་མི་ཟད་གཏེར་ཡང་འདི་ཡིན་ནོ། འགྲོ་བའི་ནད་རབ་ཞི་བྱེད་པའི་སྨན་གྱི་མཆོག་ཀྱང་འདི་ཡིན་ནོ། སྲིད་ལམ་འཁྱམ་ཞིང་དུབ་པ་ཡི་འགྲོ་བའི་ངལ་སོའི་ལྗོན་ཤིང་ཡིན། འགྲོ་བ་ཐམས་ཅད་ངན་འགྲོ་ལས་སྒྲོལ་བར་བྱེད་པའི་སྤྱི་སྟེགས་ཡིན།

དང། སྤྱན་སྔར་འགྲོ་བ་བདེ་གཤེགས་ཉིད་དང་ནི་བར་དུ་བདེ་ལ་མགྲོན་དུ་བོས་ཟིན་གྱིས་ལྷ་དང་ལྷ་མིན་ལ་སོགས་དགའ་བར་གྱིས་ད་འདི་ཐ་མའི་ཤོ་ལོ་ཀ་གཅིག་པོ་འདི་རང་གི་དང་པོ་ཤོ་ལོ་ཀ་འདི་དག་ཆང་ཚན་སོ་སོའི་རྒྱུད་ལ་དག་ལ་དག་པའི་བྱང་ཆུབ་སེམས་དེ་འདྲ་སྐྱེས་པས་ན་དགའ་བ་སྒོམ་ཡག་འདི་རེད་ད་ཐ་མའི་ཤོ་ལོ་ཀ་གཅིག་པོ་འདི་ངའི་རྒྱུད་ལ་དག་པའི་བྱང་ཆུབ་སེམས་དེ་འདྲ་སྐྱེས་ཡོད་ད་ཁྱེད་རང་ཚོ་སེམས་ཅན་ངས་དེང་ཕྱིན་ཆད་བདེ་བའི་མགྲོན་དུ་གཉེར་གྱི་རེད་མ་གཏོགས་ངས་ཁྱེད་རང་ཚོ་ལ་གནོད་པའི་རིགས་ཟིན་གྱི་སྤུ་ཙམ་བྱེད་ཀྱི་མེད་དེ་ཡིན་ཙང་སངས་རྒྱས་བྱང་ཆུབ་སེམས་དཔའི་སྤྱན་སྔར་སྤྱན་སྔར་འགྲོ་བ་བདེ་གཤེགས་བར་དུ་བདེ་ལ་མགྲོན་དུ་བོས་ཟིན་ལྷ་དང་ལྷ་མིན་གྱི་དགའ་བར་གྱིས་ཟེར་གྱི་འདུག་ད་རང་གཞན་གཉིས་ཀྱི་དགའ་བ་སྒོམ་ཡག་གཅིག་ཡིན་ཟེར་བ། ད་སོ་སོ། རྒྱུད་བྱང་ཆུབ་སེམས་སྐྱེས་ནས་དགའ་བ་སྒོམ་ཡག་ཡིན་ཡིན་རེད་བ། མཐའ་ཡས་པའི་སེམས་ཅན་ཐམས་ཅད་དགའ་བ་སྒོམ་སྒོམ་ཡག་ཆ་དེ་རེད། ཁ་སང་དེ་འདྲའི་སེམས་དེ། མཐའ་ཡས་པའི་སེམས་ཅན་ཐམས་ཅད་ལ་དམིགས་བདེ་མཁན་གཏན་དུ་བདེ་བ་ལ་འགོད་མཁན་གཏན་དུ་སྡུག་བསྔལ་འདྲེན་མཁན་གྱི་ཉམས་ལེན་བློ་བཞིར་བ་དེ་བཟུང་དགོས་ཟེར། འོ་ང་ཚོ་ད་དཔེར་ན་ང་ཚོ་བསམ་བཏང་དུས་གང་ལ་ད་ཞེ་བོ་འདུག་བ་རེད་བ། ང་ཚོ་ཅིག་ད་ནི་ཞུས་པ་ནང་བཞིན་ད་དེ་འདྲའི་ཐོས་རྒྱུ་བྱུང་བ་དེ་སྔོན་འགྲོའི་ཞེ་བོ་ཡིན་ས་རེད་ང་ལ་སྐྱེ་བ་སྔ་མ་བསོད་ནམས་ཞེ་བོ་བསགས་རྒྱུ་ཡིན་ས་རེད་ལྷག་པར་དུ། བློ་སྦྱོང་གི་ཉམས་ལེན་དང་བྱང་ཆུབ་སེམས་དེ་ལ་སོགས་ལ་བག་ཆགས་ནི་ཡོད་དེ་ཡིན་གཅིག་རེད་བ། ཡིན་གྱི་རེད་བ། ད་དེ་འདྲ་དེ་བརྗེད་ཀྱི་མ་རེད་བ་ཆ་ཚང་དེ་བརྗེད་ཀྱི་མ་རེད་བ། དེ་ཡིན་ཙང་ད་ང་ཚོ་དེ་འདྲ་ཅིག་སྐྱེ་བ་སྔ་མའི་ད་ཅིག་བསོད་ནམས་ཡོང་གི་དེ་འདྲ་ཅིག་བཞག་པ་དེ་ང་རང་ཆུད་ཟོས་མ་གཏོང་གི་ཚེ་འདི་ལ་དེ་འདྲའི་ཅིག་རྐྱེན་འཕྲད་པ་དེ་དག་རྐྱེན་དེ་བག་བེད་སྤྱོད་ཡག་པོ་ཞིག་བཏང་རེད་བ། དེ་འདྲའི་བླ་མ་དང་མཇལ་བ་སྐལ་བ་བཟང་བཟང་བསམ་བསམ་ཅིག་དེ་འདྲའི་ཆོས་ཉན་མྱོང་ཅིག་སྐལ་བ་བཟང་བཟང་ཅིག་སོ་སོའི་དགའ་འདུན་སྐྱིད་སྡུག་གི་ཉིན་རེ་ཉིན་རེ་འཚོ་བ་ལ་འབད་བརྩོན་བྱས་པས་ན། ཨ་ལས་ཡག་པོ་ཡོང་གི་ཡོད་ས་རེད་གཞན་སྔ་མ་སྐྱ་བོ་རིན་པོ་ཆེ་ག་རེ་ད་ལྟ་མི་ལུས་རིན་ཆེན་རྙེད་ད་ལྟ་དགེ་སློང་རིན་པོ་ཆེ་ཕྱི་མ་གཡང་དུ་མ་སྐྱུར་ཨང་ཟེར་འདི་འདྲ་བོ་ཆགས་འགྲོ་གི་རེད་སྔ་མ་སྐྱ་བོ་རིན་པོ་ཆེ་འདི་དེ་དཀའ་ལས་ཞེ་བོ་རྒྱབ་ང་རང་ད་ལན་དལ་འབྱོར་མི་ལུས་ཐོབ་ཐེག་པ་ཆེན་པོའི་ཆོས་དང་མཇལ་བྱུང་རེད་བ་ད་ལྟ་དགེ་སློང་ཡིན་ན་འདྲ་དགེ་ཚུལ་ཡིན་ན་འདྲ་ཟབ་ཟབ་མ་བྱས་ན་ཚེ་ཕྱི་མ་ང་རང་ཚོ་ཁོང་ཚོ་ག་པར་སྐྱེལ་ཤག་རེད་དམྱལ་བ་ལ་གཡུག་ཤག་རེད་བ་འདི་རེད་སྔ་མ་སྔ་མ་སྐྱ་བོ་རིན་པོ་ཆེ་ད་ལྟ་མི་ལུས་རིན་ཆེན་རྙེད་ད་ལྟ་དགེ་སློང་རིན་པོ་ཆེ་ཕྱི་མ་གཡང་དུ་མ་སྐྱུར་ཨང་ཟེར་འདུག་བ། ད་ང་ཚོ་དགེ་སློང་སྒྲུབ་ཐུབ་མཁན་ཚོ་དགེ་སློང་རེད་དགེ་ཚུལ་སྒྲུབ་ཐུབ་མཁན་ཚོ་ད་ལྟ་དགེ་ཚུལ་རིན་པོ་ཆེ་ཕྱི་མ་གཡང་དུ་མ་སྐྱུར་ཨ་ཟེར་ན་འགྲིག་གི་འདུག་བ་རེད་དེ་ཡིན་ཙང་ད་ང་ཚོ་ད་ལྟ་རྒྱ་ནག་གི་སློབ་གཉེར་བྱེད་སྐབས་ནས་མ་འོངས་པ་ལ་ཅིག་ལམ་ཁ་རེད་དེ་འགྲོ་ཡག་ཅིག་བཟོ་ཐུབ་ན་ཡག་པོ་ཡོང་གི་ཡོད་ས་རེད་བ་ཨ་ནི་དེའི་དུས་ན་སོ་སོ་བ་ས་འབྲི་པ་ཅང་ཨ་ནི་ག་ལེ་ག་ལེ་ཡོང་གི་རེད་བ་སོ་སོའི་བེད་ཅིག་ད་འགྲོས་འདོད་བློ་དེ་འདྲ་ཅིག་མེད་དང་མེད་བས་ནས་འདུ་བྱེད་སོགས་ནི་མི་གནས་པ་ཡིན་ཙང་བློ་དེ་འགྱུར་ནས་ཨ་ལོ་དང་ཟླ་བ་ཨ་དེ་འདྲ་སོང་དུས་ང་བློ་དེ་འགྱུར་བ་དེ་ཨ་རྒྱ་ཆེ་རྒྱ་ཡོག་རེད་ཟེར་གི་འདུག་བ། འདུ་བྱེད་སོགས་ནི་མི་གནས་ཟེར་འདུག་བ། ད་རྟག་པ་བརྟན་པ་ཡིན་ན་འགྱུར་བ་གཏོང་ཡ་ཡོད་མ་རེད། གཅིག། དང་པོ་དེ་ནི་ཁོ་ཅིག། རྟག་པ་ཞིག་ཡིན་ན་ཁོ་ལ་དཔེ་གཅིག། རྒྱུ་རྐྱེན་ཚང་གཅིག་འགྱུར་བ་གཏོང་ཡ་ཡོད་མ་རེད། ད་ང་ཚོ་བློ་དེ་རྟག་པ་མིན་མིན་ཙང། གཅིག་རྐྱེན་བཟང་པོ་ཕྲད་ཡོང་དུས་ཀང་བློ་དེ་འགྱུར་འགྲོ་ཡ་ཤོག་རེད་བ། ཨོ་དེ་ཡིན་ཙང་ཚོགས་བསགས་སྒྲིབ་སྦྱོང་བྱས། དེ་འདྲ་བྱས་ནས་བློ་དེ་འགྱུར་འགྱུར་འགྱུར་འགྱུར། ཨ་སྔ་མ། ལོ། ལྔ་དྲུག་བདུན་བརྒྱད་གོང་ལ་སོ་སོ་ལ་དཔེ་གཅིག། མས་དེ་གིན་གཅིག་ཨ། ལོ། ད་ལོ་དེའི་རྗེས་སུ་ཨ་དེ་འདྲ་ཞིག་ཡོང་ཤག་བསམ་བསམ་གཅིག་ཡ་གཅིག་ཕྱི་ཤོ་བརྒྱ་ཡོང་དུས་ང་ལ་ཡོང་གི་ཡོད་ས་རེད། ཡང་དེ་ཇི་ལྟར་འདྲི་ཟེར་བ་ཡང་མང་པོ་ལབ་སྟེ། གངྒཱའི་ཀླུང་གི་ད་དེ་དེ་ད་ད་དུ་ཚིག་མང་པོ་ཡོང་དུ་དེ་ནི་དེ་ལས་ལྷག་པར་འགྱུར་བྱས་ཙང་ད་དཔེ་དང་པོ་དཔེ་གཉིས་པ་དེ་གངྒཱའི་བྱེ་མའི་གྲངས་སྙེད་ཀྱི་སངས་རྒྱས་ཞིང་རྣམས་མི་གང་གིས་ད་འདི་དེ་རེད། མཆོད་པའི་ནང་གི་མཆོད་པ་མཆོག་ཏུ་གྱུར་བྱང་ཆུབ་སེམས་སྒོམ་ཡག་དེ་རེད་གསུངས་པ་རེད། གངྒཱའི་ཞིང་གི་གྲངས་སྙེད་ཀྱི་སངས་རྒྱས་ཞིང་རྣམས་མི་གང་གིས། མི་གང་གིས་རིན་ཆེན་ཀུན་གྱིས་རབ་བཀང་སྟེ་འཇིག་རྟེན་མགོན་ལ་ཕུལ་ཡོད་ཀྱང་གང་གིས་ཐལ་མོ་སྦྱར་ནས་ནི་བྱང་ཆུབ་མཆོག་ཏུ་སེམས་བསྐྱེད་པ་མཆོད་པ་དེ་ནི་ཁྱད་པར་འཕགས་ཟེར་དོ། ད་ང་རང་ཚོ་གངྒཱའི་ཀླུང་གི་བྱེ་མ་སྙེད་ཀྱི་གྲངས་ཟེར་སྟོང་ལ་ཞེ་པོ་རེད་པ་ཆུ་མོ་གངྒཱའི་བྱེ་མ་ཡོད་རེད་པ་ཆུ་མོ་གངྒཱའི་བྱེ་མ་དེ་ང་ཚོས་རྡུལ་རེ་རེ་གྲངས་བརྒྱབ་ན་གྲངས་བརྒྱབ་ཐུབ་ཡ་ཡོད་མ་རེད་པ། དེ་འདྲ་བའི་གྲངས་དང་མཉམ་པའི་ཨ་ནི་སངས་རྒྱས། དེ་འདྲ་ཅིག་ང་ཚོས་མཆོད་པ་ཕུལ་སའི་ཡུལ་ལ་བཞག། ཡུལ་དེ་དེ་བྱས་ད་འབུལ་ཡག་གི་མཆོད་པ་དེ་འཇིག་རྟེན་གྱི་ཁམས་ཐམས་ཅད་ཨ་ནི་མཆོད་པའི་རྫས་ཀྱིས་བཀང། དེ་འདྲ་ཅིག་གིས་དུས་གཅིག་མ་ཡིན་པར་དུས་རྟག་ཏུ་ཕུལ་བ་ཡིན་ན། འབུལ་སའི་ཡུལ་ཆ་ནས་བགྲང་གི་མི་འདུག་པ། འབུལ་ཡག་གི་དངོས་པོའི་ཆ་ནས་བགྲང་གི་མི་འདུག་པ། འབུལ་ཡག་དང་དུས་ཚོད་ཆ་ནས་དུས་གཅིག་མི་འདུག་དུས་རྟག་ཏུ་ཕུལ་གི་འདུག་པ། དེ་འདྲའི་ཕུལ་བ་དེ་ལས་བྱང་ཆུབ་སེམས་སྐད་ཅིག་ཅིག་སྐྱེས་ན་དེ་ག་རེ་རེད་བསོད་ནམས་ཆེ་གི་རེད་ཟེར་གི་འདུག་ད་ང་ཚོ་སངས་རྒྱས་གྲངས་མེད་པོ་དེ་འདྲ་གི་ཅིག་ཅིག་བསམ་བློ་བཏང་ཐུབ་མ་རེད་ཨ་ནི་གལ་སྲིད་དེ་འདྲ་བསམ་བློ་བཏང་སྟེ་འབུལ་ཡག་དངོས་པོ་དེ་ཚོ་གངྒཱའི་ཀླུང་གི་བྱེ་མ་ད་ག་འཇིག་རྟེན་ཁམས་ཐམས་ཅད་ཡག་ཕུལ་ཡག་མེད་པ། ད་ནི་སོ་སོ་ཡི་ཟ་ཡག་འཐུང་ཡག་འདང་ཙམ་འདང་ཙམ་མ་གཏོགས་མེད་པ་མཆོད་ཡག་ཞེ་དྲག་ཕུལ་ཡག་མེད་པ། ཨ་དེ་ལས་ཅིག་དང་དུ་ཅིག་མདང་ལ་མང་ཙམ་བྱས་ཏེ་རེད་པ་ཨོ་དེ་རེད། མི་ལ་ལ་ལོ་སེར་སེར་བྱེད་གུ་དོག་མདང་ལ་མང་ས་ཕུལ་ཡ་དེ་ཕ་དེ་བཞག་ངོ་ཨོ་དེ་བྱེད་ཨ་མདང་ནང་ཞིག་དུས་ཀྱི་ཆ་ནས་དཔེ་ཅིག་དུས་རྟག་ཏུ་ཕུལ་ཐུབ་གི་མ་རེད་པ་ཚེས་བཟང་དུས་བཟང་རེད་སྟེ་དེ་མཆོད་པ་རེད་སྟེ་དེ་དེ་ཡང་མཆོད་པ་དེ་ཁྲལ་ར་བླ་མཆོད་རེ་མིན་ན་ཕུལ་ཐུབ་གི་མ་རེད་པ་ད་དེ་འདྲའི་ཅིག་ཕུལ་བ་ལས་ཀྱང་བྱང་ཆུབ་སེམས་སྐད་ཅིག་ཅིག་རྒྱུད་ལ་སྐྱེས་ན་བསོད་ནམས་ཆེ་གི་རེད་ཟེར་དོ་སྔ་མ་ལས་ཕྱི་མ་འདི་ག་རེ་རེད་བརྒྱ་འགྱུར་སྟོང་འགྱུར་གི་བསོད་ནམས་ཆེ་གི་རེད་ཟེར།

དགེ་བ་བྱེད་པ་ཡིན་ཞེས་སྐྱེ་བོས་བཀུར། སེམས་ཅན་གྲངས་མཐའ་ཡས་ལ་དུས་རིང་དུ། བདེ་བར་གཤེགས་ཀྱི་བདེ་བ་བླ་ན་མེད། ཡིད་ལ་བསམ་པ་མཐའ་དག་རྫོགས་བྱེད་པ། རྟག་ཏུ་སྦྱིན་པ་ལྟ་ཞིག་སྨོས་ཅི་དགོས་ཟེར་ད། ང་ཚོ་ཅིག་ད་འདི་ཅི་ན་འདི་ད་འདི་ད་མ་རེད་འདི་ན་འདྲ་པོ་རེ་ཡོང་གི་རེད། རེད་པ་སེམས་ཅན་མང་པོ་ཅིག་ལ་དཔེ་སྦྱིན་པ་བཏང་ན་ད་ཞེ་པོ་བཟོས་ན་མི་ཞེ་པོ་དཔེ་སྦྱིན་པའི་བདག་པོ་རེད་ཟེར་ཧོ་ད་ཞེ་པོ་སྦྱིན་པའི་བདག་པོ་བཏང་ཟིན་མི་ཆེན་པོ་རེད་ཟེར་གྱི་རེད་པ། ད་བྱང་ཆུབ་སེམས་བསྒོམས་ན་དུས་རྟག་ཏུ་སེམས་ཅན་ཐམས་ཅད་ལ་བདེ་བའི་སྦྱིན་པ་བཏང་གི་འདུག་ད་དེའུ་ཅི། ཨ་ཨ། འགྲོ་བ་ནར་མ། འགྲོ་བ་ཉུང་ཟད་ནར་མའི་ཟས་སྦྱོར་བ་སྐད་ཅིག་ཟས་ཙམ་སྦྱིན་པར་བྱེད་པ་ཡང་བརྙས་བཅས་ཉིན་ཕྱེད་འགྲངས་པར་བྱེད་པ་ཡང་དགེ་བ་བྱེད་པ་ཡིན་ཞེས་སྐྱེ་བོས་བཀུར་བྱས། སེམས་ཅན་གྲངས་མཐའ་ཡས་ལ་དུས་རིང་དུ་བདེ་བར་གཤེགས་ཀྱི་བདེ་བ་བླ་ན་མེད་ཡིད་ལ་བསམ་པ་མཐའ་དག་རྫོགས་བྱེད་པ་རྟག་ཏུ་སྦྱིན་པ་ལྟ་ཞིག་སྨོས་ཅི་དགོས་ཟེར་བ་ད་ང་ཚོ་སེམས་ཅན་ཐམས་ཅད་ཀྱི་བསམ་པ་ཐམས་ཅད་རྫོགས་པར་བྱེད་ཀྱི་འདུག་བ་གཏན་དུ་བདེ་བ་ལ་འགོད་ཡ་དང་སྡུག་བསྔལ་ལས་འདྲེན་ཡ་བསམ་བཏང་བར་འདིར།

གཞན་ང་ཚོ་བླ་མ་ལ་འབུལ་འབུལ་ཟང་ཟིང་འབུལ་བ་འབུལ་ཡ་ཡོད་མ་རེད་འབུལ་འབུལ་མ་ཐུབ་ནས་སྐྱོན་ཡོད་མ་རེད་བླ་མར་དགོས་ཡ་འདི་མ་རེད་བླ་མ་ལ་ཟང་ཟིང་འབུལ་བ་དགོས་ཡ་ཡོད་མ་བླ་མ་ལ་བསྙེན་བཀུར་དང་འདི་ཞུ་དགོས་ཡ་ཡོད་མ་རེད་ད་ང་ཚོ་བླ་མའི་སྒྲུབ་པའི་མཆོད་པ་ཡག་ཤོས་འདི་ག་རེ་རེད་འོ་བླ་མའི་བཀའ་ཡི་རྟགས་གཅིག་རྡོ་ནོན་བཀའ་ཆ་ཚང་ཆ་ཕྲ་མོ་གཅིག་སྒྲུབ་ཐུབ་དགོས་གི་རེད་འདི་མ་བྱུང་ན་བཀའ་ཡི་སྙིང་པོ་སྙིང་པོ་འདི་ང་ཚོ་སྒྲུབ་ཡ་འབད་བརྩོན་བྱས་ཡོད་ན་ད་སྒྲུབ་པའི་མཆོད་པ་འདི་རེད་པ་ནོར་ཟང་ཟིང་གི་འབུལ་བ་བདག་ལ་མེད། ཕ་བླ་མའི་མཆོད་པ་སྒྲུབ་པས་འཇལ། འོ་དེ་རེད་དེ་ག་ནང་བཞིན་ག་རེ་སྙིང་རུས་ཀྱི་དུག། སྙིང་རུས་ཀྱི་ག་ཟེར་ན་སྡུག་སྲན་གྱི་སྒྲུབ་པ་འདི་ཕ་བླ་མ་མཉེས་པའི་མཆོད་པ་ཡིན་གསུངས་འདུག། དེ་རྗེ་བཙུན་མི་ལས་གསུངས་རེད་པ་སྙིང་རུས་ཀྱི་སྡུག་སྲན་གྱི་སྒྲུབ་པ་འདི་སྙིང་རུས་བསྐྱེད། སྡུག་བསྔལ་མྱོང་བཟོད་སྲན་བྱེད། སྒྲུབ་པ་ཉམས་ལེན་བྱས་བཞག་པ་འདི་ཕ་བླ་མ་མཉེས་པའི་མཆོད་པ་ཡིན། དེ་གསུངས་རེད། དེ་ནས་རྟོགས་པ་ཕུལ་བ་རྗེ་བཙུན་མི་ལས་རྟོགས་པ་ཕུལ། གནས་སྐབས་རྟོགས་པ་འདི་ཙམ་ཡིན། མཐར་ཐུག་གི་རྟོགས་པ་འོག་མིན་ཆོས་ཀྱི་ཞིང་ཁམས་ལ་འབུལ་གྱི་ཡིན། ཡང་རྗེ་བཙུན་མར་པ་ལ་ཞུས་རེད་པ། ཨ་མཐར་ཐུག་རྟོགས་པ་ཨ་གཅིག་གི། སྔགས་ཀྱི་ད་ས་ལམ་རིམ་གྱིས་བགྲོད་ནས་ཨ་ཟུང་འཇུག་གོ་འཕང་མངོན་དུ་མཛད་བཞག་པ་དེ་ཨ་གཅིག་གི་མ་འོངས་པ་བདེ་བ་ཅན་ན་ཨ་ནི་བླ་སློབ་ཞལ་འཛོམས་པའི་སྐབས་སུ་འབུལ་གྱི་ཡིན་གསུངས་རེད་འོ་དེ་ད་དེ་སྒྲུབ་པའི་མཆོད་པ་དེ་རེད་དོ། ང་ཚོ་ད་བླ་མར་སྒྲུབ་པ་གཅིག་བུད་དུ་ང་ལ་གཅིག་གཞན་དག་གཅིག་འབུལ་བར་བསམ་ན་འདི་ཕར་བཞག་ཨ་དངོས་པོ་རེ་དོན་དུ་མེད་པ་གཅིག་ཚད་ལྡན་ཡོད་ཅིག་འདུག་བ་ད་འདུག་ཅེ་ན་དུས་རྟག་ཏུ་ག་རེ་སྒྲུབ་པའི་མཆོད་པ་ཡིན་དགོས་རེད་འདི་བཤད་པ་བལྟ་རོགས་ད་ཕལ་ཆེར་གཅིག་ཡིན་སྲིད་རེད་འདི་བྱས།

དཔེར་ན་རོབ་ཙམ་ཞུས་པས་ན་ཨ་བྱང་ཆུབ་སེམས་ཕན་ཡོན་ཡག་པོ་བློ་གཅིག་བསམ་དང་དེ་ལ་ངེས་པར་གཅིག་ངེས་ཤེས་རྙེད་ཡོད་འདུག་ང་ལ་ཨ་ད་དེ་འདྲའི་སེམས་དེ་ད་ཞིབ་ཅིག་རེད་ཤག་བསམ་བསམ་བློ་སྐྱེ་ཡོད་འདུག་ང་ལ་ཨོ་ད་དེ་འདྲའི་གི་ཨ་ཅིག་གི་སེམས་དེ་ཕྱིན་ཅི་མ་ལོག་པར་སྟོན་མཁན་གི་བླ་མ་དེ་དངོས་འབྲེལ་བླ་མ་གཞན་ལས་ཁྱད་འཕགས་པ་རེད་བསམས་ནས་བཤེས་གཉེན་བསྟེན་ཚུལ་གྱི་སྐོར་དེ་ཡོང་སོང་རེད་བ་ང་ཚོ་བླ་མ་མང་པོ་ཡོད་རེད་ཅེ་ན་ཡིན་ནའི་ད་བདག་པས་གཞན་གཅེས་བྱང་ཆུབ་སེམས་ཀྱི་ཉམས་ལེན་དེ་ག་རེ་ཟེར་ན་ཅིག་ང་ཚོ་ལ་ཕྱིན་ཅི་མ་ལོག་པ། སྟོན་མཁན་གྱི་བླ་མ་དེ་དངོས་འབྲེལ་དང་བླ་མ་ཁྱད་དུ་འཕགས་པ་ཡིན་རེད་བསམ་བསམ་བྱེད་འདུག་བ་ལ། བཤེས་གཉེན་བསྟེན་ཚུལ་སྐོར་དེ་དེ་ག་རང་འདུག་བ། དེ་འདྲའི་བླ་མ་དེ་དེ་འདྲའི་ཆོས་དེ་སྤེལ་ཅིག་བསྟན་པ་ལ་བལྟས་ན་བླ་མ་དེ་བཀའ་དྲིན་ཆེ་བ་འདི་ལས་བླ་མ་བཀའ་དྲིན་ཆེ་བ་མེད་ཟེར་ན་བླ་མའི་བཀའ་དྲིན་དྲན་ཡ་དེ་ཡོང་གི་འདུག་བ། བཤེས་གཉེན་བསྟེན་ཚུལ་དེ་ག་རང་ཡོང་གི་འདུག་བ། དེ་རེད། དེ་ག་ནང་བཞིན་ད། སྤྱིར་བཏང་ང་རྩ་བའི་བླ་མ་ངོས་འཛིན་སྟངས་དེ་ཁ་སང་ང་ཚོར་སྐད་ཆ་བྱུང་རེད་བ། རེད་དེ་ད་ཇོ་བོ་བཀའ་གདམས་པའི་ལུགས་སྲོལ་བྱས་པས་ན། ཨ་ནི་རྩ་བའི་བླ་མ་དེ། བདག་པས་གཞན་གཅེས་པའི་བྱང་ཆུབ་སེམས། ང་རང་ཚོ་རྒྱུད་ལ་ཐོག་མར་ས་བོན་སྐྲུན་མཁན་ཅིག་རེད་པ། འོ་དེ་ལ་ག་རེ་ཟེར་ན་རྩ་བའི་བླ་མ་ངོས་འཛིན་བྱེད་ཀྱི་ཡོད་ས་རེད་རེད་པ། གཞན་དག་ང་ཚོ་ཉམས་ལེན་གཞན་དག་ག་རེ་རྒྱུད་ལ་སྐྱེས་ནས་མི་འདི་ཡིན་ན་བྱང་ཆུབ་སེམས་ང་རང་ཚོ་རྒྱུད་ལ་ཐོག་མར་ཅིག་ཅིག་སྐྱེས་ཡག་ས་བོན་ལྟ་བུ་འབྱོར་རེད་པ། འོ་དེ་རྩ་བའི་བླ་མ། སུའི་ལུགས་ལ། ཇོ་བོ་བཀའ་གདམས་པའི་ཕྱག་སྲོལ་བྱས་པས་དེ་འདྲ་ཅིག་ཡིན་ཟེར་རེད། ག་ཟེར་ན་མཉམ་མེད་ཇོ་བོ་རྗེ་ཁོང་ལ་བླ་མ་ག་ཚོད་ཡོད་རེད། བླ་མ། འོ་འདི་ཡོད་རེད། བརྒྱ་དང། བརྒྱ་དང་ལྔ་བཅུ་ང་གཉིས་རེད། ཨ་ནི་བརྒྱ་ལྔ་བཅུ་ང་གཉིས་ནི་བརྒྱ་དང་ལྔ་བཅུ་ང་གཉིས་ནི་ཞེས། འོ་དེའི་ནང་ནས་ད་སྔགས་ཀྱི་དབང་ཞུ་སའི་བླ་མ་དཔེ། ག་རེ། དྷརྨ་རཀྵི་ཏ་ཡིན་ན་ག་རེ་ཡིན་ན་ད་བླ་མ་དཔེ་ཆེན་པོ་རྟོགས་པ་ཆེན་པོ་དེ་ནི་ཡོད་རེད། ཡོད་རེད་དེ་དེའི་ནང་ནས་རྩ་བའི་བླ་མ་དེ་མགོན་པོ་གསེར་གླིང་པ་བརྩི་གི་འདུག་བླ་མ་གསེར་གླིང་པ། ཨ་རེད། བླ་མ་གསེར་གླིང་པ། ཨ་ནི་ག་རེ། འདིར་བ་བླ་མ་གསེར་གླིང་པའི་མཚན་ཡོངས་སུ་གསོལ་བ་འདི་ག་རེ། བླ་མ་གསེར་གླིང་པ་ཆོས་ཀྱི་གྲགས་པ་འོ་དེ་ཆོས་ཀྱི་གྲགས་པ་བརྩི་གི་འདུག་དེ་བརྩིས་པ་དེ་མཉམ་མེད་ཇོ་བོ་རྗེ་གིས་མི་གཅིག་བཀའ་འདྲི་ཞུས་རྗེས་དེ་བཀའ་འདྲི་གནང་ལན་ག་ཚོད་རེ་མི་བྱེད་བཀའ་གནང་སོང། ཨོ་ཁྱེད་རང་གི་བླ་མ་མང་པོ་ཡོད་རེད། སྔགས་ཀྱི་དབང་ཞུས་ས་དང་ད་ག་ནང་བཞིན་སྡོམ་པ་ཞུས་ས་བླ་མ་མང་པོ་ཡོད་རེད་དེ། གསེར་གླིང་པ་ལ་བླ་མ་གསེར་གླིང་པ་དེ་གཅིག་བརྩི་རྒྱུ་བ་ག་རེ་རེད་ཟེར་དྲིས་པ་ལ་མཉམ་མེད་ཇོ་བོ་རྗེ་གིས་ངའི་རྒྱུད་ལ་དང་པོ་སེམས་བཟང་པོ་ཨེན་ཙམ་ཡོད་པ་དེ་བླ་མ་དེའི་དྲིན་ཡིན་གསུངས་འདུག་ད་ཇོ་བཀའ་གདམས་པའི་ཕྱག་སྲོལ་དེ་ཡིན་ཟེར་རྩ་བའི་བླ་མ་བརྩི་སྟངས་རེད་པ། ད་ཇོ་བཀའ་གདམས་པའི་ལུགས་ཟེར་དུས་ད་ཐེག་པ་ཆེན་པོའི་ལུགས་རེད་པ། ད་ཐེག་པ་ཆེན་པོའི་ལུགས་རེད། དེ་ཡིན་ཙང་ཇོ་བཀའ་གདམས་པའི་ལུགས་ལ་རྩ་བའི་བླ་མ་ངོས་འཛིན་གྱིས་ང་རང་ཚོ་རྒྱུད་ལ་བྱང་ཆུབ་སེམས་དང། བ་དང་པོ་གཅིག་རྒྱུད་ལ་སྐྱེ་ཡག་གི་ས་བོན་བཏབ་མཁན་བྱུང་བ་འོ་དེ་ལ་རྩ་བའི་བླ་མ་བརྩི་དགོས་ཟེར་རེད། ད་ད་ལྟ་བ་ང་ཚོ་བྱང་ཆུབ་སེམས་རྒྱུད་ལ་སྐྱེ་ཡག་ད་ཡོད་མ་རེད་ད་མ་འོངས་པ་ལ་དེ་འདྲའི་ཅིག་རྐྱེན་བྱེད་མཁན་བྱུང་སོང་ན། ད་བླ་མ་གཞན་གྱི་བླ་མ་ནང་ནས་བླ་མ་མི་འདྲ་བ་ཅིག་རེད་བ་ད་དེ་བླ་མ་ཁོ་རང་གི་ཆ་ནས་ཨ་ནི་ཅིག་ཡོན་ཏན་ཡོད་མེད་ཁྱད་པར་མ་རེད་ད་དེ་འདྲ་བའི་བྱང་ཆུབ་སེམས་ལྡན་གྱི་བླ་མ་དེ་སྐྱེ་བ་སྔ་མར་ང་རང་ཚོ་ལ་ག་རེ་རེད། ལས་ཀྱི་འབྲེལ་བ་ཞིག་ཡོད་དེ་ཉིད་ཀྱིས་སྐྱེ་བ་སྔ་མ་ན་ང་རང་ཚོར་འདི་འདྲའི་གདམས་ངག་མང་པོ་བསྟན་མྱོང་གི་བླ་མ་ཡིན་ཟེར་རེད། དེ་ཡིན་ཙང་དེའི་འཕྲོ་ལས་དེ་ཨ་ཚེ་འདིར་ང་རང་ཚོར་བླ་མ་དེ་དང་མཇལ་ནས་ཡོང་གི་རེད་པ། འོ་དེ་འདྲ་ཞིག་མ་འོངས་པ་དེ་བསམ་བཏང་དུས། ད་ནང་མི་ང་ཚོས་སྤྱིར་བཏང་བཀའ་དྲིན་བཞི་ལྡན་ཟེར་གྱི་ཡོད་དེ་ནང་ཤེས་རྒྱུད་བྱིན་རླབས་བཀའ་དྲིན་ཟེར་བ་ད་ཤེས་རྒྱུད་བྱིན་གྱིས་བརླབས་ནང་ཡག་ཤོས་ག་རེ་རེད། བྱང་ཆུབ་སེམས་རྒྱུད་ལ་སྐྱེས་སོང་དེ་ལས་ལྷག་པ་ཤེས་རྒྱུད་བྱིན་གྱིས་བརླབས་ཡ་མི་འདུག་བ། དཔེར་ན་ཚེ་འདི་ལ་ཞེན་པ་ལྡོག་པ་ཡིན་ནའང་སྤྱིར་བཏང་ཤེས་རྒྱུད་བྱིན་གྱིས་བརླབས་པ་རེད། བྱང་ཆུབ་སེམས་ནང་བཞིན་མི་འདུག་པ། ཚེ་ཕྱི་མ་ལ་ཞེན་པ་ལྡོག་པ་ཡིན་ནའང། སྤྱིར་བཏང་ཤེས་རྒྱུད་བྱིན་གྱིས་བརླབས་པ་ཡིན་ནའང་བྱང་ཆུབ་སེམས་ནང་བཞིན་གྱི་ཕན་ཡོན་འདི་འོང་མི་འདུག་པ། འོ་དེ་སྟོང་ཉིད་ལྟ་བ་རྒྱུད་ལ་སྐྱེ་བའི་ས་བོན་བཏབ་པ་ཡིན་ནའང་བྱང་ཆུབ་སེམས་ནང་བཞིན་ཕན་ཡོན་འདི་འོང་མི་འདུག་པ། དེ་ཡིན་ཙང་ད་སྙིང་པོ། ཉམས་ལེན་གྱི་སྙིང་པོ་དེ་འདྲ་ཞིག་ང་རང་ཚོའི་རྒྱུད་ལ་ཕར་དང་མར་ས་བོན་འདེབས་པའི་བླ་མ་འདི་རྩ་བའི་བླ་མར་བརྩི་དགོས་ཡོད་ཟེར་རེད་ད་མ་འོངས་པར་ད་ཞིབ་ཚགས་ཚགས་བཏང་ན་རེད་བ། འདུ་བྱས། ད་གཞན་དེ་ཚོའི་སྐོར་ད་ག་རང་དོན་ཡོང་སོང་འདི་བྱས། ད་དེ་ནས་ཡང་བསམ་བྱང་ཆུབ་སེམས་འདི་དེ་འདྲའི་ཕན་ཡོན་འདུག་ཨ་དེ་འདྲའི་བྱང་སེམས་གཅིག་ཉམས་ལེན་བྱེད་ཐུབ་ན་ཅི་མ་རུང་བསམ་བསམ་ཡོང་རེད་པ་དེ་འདྲའི་ཉམས་ལེན་བྱེད་ཐུབ་ན་ལུས་རྟེན་འདི་དོན་མེད་འགྲོ་ཡོང་མ་རེད་པ། ད་ལུས་རྟེན་འདི་ཨ་གཅིག་སྟེང་ལ་བྱང་ཆུབ་སེམས་ཀྱི་ཉམས་ལེན་བྱེད་ཐུབ་ན་དོན་ཆེན་པོ་འདི་རེད་འདུག་དལ་འབྱོར་རྙེད་དཀའ་ཚུལ་ག་རེ་ཨ་རྙེད་དཀའ་བ་དོན་ཆེ་བ་ཨ་ནི་ག་རེ་འོ་ལགས་སོ་ངོས་བཟུང་བ་ད་རྙེད་དཀའ་བ་དོན་ཆེ་བ་བསམ་དོན་བ་དོན་ཆེ་བ་ད་འདི་ལས་ལྷག་དོན་ཆེ་ཡག་མི་འདུག་བ་ཚེ་དལ་འབྱོར་རྙེད་དཀའ་ཚུལ་ཉམས་ལེན་བྱས་ན་འདིའི་ཁོངས་སུ་འདུས་ཡོང་དགོས་ཟེར། ད་ག་ནང་བཞིན་ད་ག་རེ། འཆི་བ་མི་རྟག་པ་ད་དལ་འབྱོར་རྙེད་དཀའ་ཚུལ་བསམ་དུས་འཆི་བ་མི་རྟག་པ་རང་བཞིན་ཡོང་གི་རེད་པ། ལུས་རྟེན་འདི་ཨ་ནི་ཅིག་ད་ལན་ཙམ་མ་གཏོགས་པའི་གཏན་དུ་བ་མ་ཡིན་པ། འདི་ནི་བསམ་བཏང་དུས་གང་ལ་གོ། ཚེ་འདི་ཨ་ནི་ག་རེ་ཟེར་རིང་དུ་མི་གནས་པ་འཆི་བ་རྗེས་སུ་དྲན་པ་དེ་ད་ག་རང་ཡོང་གི་འདུག་པ། ད་ཤི་ནས་ཨ་ནི་ག་རེ་ཟེར་ན་འོ་ལགས་སོ། ཚེ་འདི་རིང་དུ་མི་གནས་པ་འཆི་བ་རྗེས་སུ་དྲན་པ་ཨ་ནི། གང་ཞིག། ཇི་ལྟར་ཕྱི་མར་ཇི་ལྟར་མྱོང་བ་འགྲོ་བ་གཉིས་བདེ་སྡུག་བསམ་པ་ཡོང་གི་རེད། ཤི་ཚར་ནས་ང་རང་ཚོ་ཚེ་ཕྱི་མ་ལ་འགྲོ་བ་གཉིས་སུ་སྐྱེ་དགོས་རེད། བདེ་འགྲོ་དང་ངན་འགྲོ་གཉིས་སུ་སྐྱེ་བདེ་སྡུག་བསམ་ཡག་དེ་ཤུགས་ཡོང་གི་འདུག་བ། དེ་ཡིན་ཙང་ད་བྱང་ཆུབ་སེམས་ཁོ་རང་གི་སྟེང་ནས་ག་རེ། ལམ་རིམ་ཉམས་ལེན་ཆ་ཚང་འདི་སྒང་ལ་སྤུངས་ཐུབ་ཡ་ཡོང་གི་རེད། རེད་པ། བྱང་ཆུབ་སེམས་འདི་དཀྱིལ་ལ་བཞག་སྙིང་པོ་རེད། ད། འཆི་བ་མི་རྟག་པ་དལ་འབྱོར་རྙེད་དཀའ་ཚུལ་ད། ལས་འབྲས་འཁོར་བའི་ཉེས་དམིགས་ཆ་ཚང་ད་འདིའི་ག་རེ་ཟེར་ན་ཡན་ལག་གི་ཚུལ་དུ། ཨོ་བསྡུ་སྤུངས་ཐུབ་ན་ཡག་པོ་ཤུགས་ཆུང་དགོས་ཟེར་རེད་ཨ་ཉམས་ལེན་གྱི་སྙིང་པོ་དེ་གར་ཆགས་འགྲོ་འདུག་ང་ཚོ་ཉམས་ལེན་སྙིང་པོ་དེ་བྱང་ཆུབ་སེམས་བསྐྱེད་ཨོ་འདུག་ཟེར་རེད་ཅེས་ད་ལྟ་རྗེ་རིན་པོ་ཆེས་ལམ་རིམ་བསྡུས་དོན་ནང་གསུངས་ཡོང་རེད་པ་ག་རེ་རེད་སེམས་བསྐྱེད་ཐེག་མཆོག་ལམ་གྱི་གཞུང་ཤིང་སྟེ་རླབས་ཆེན་སྤྱོད་པ་རྣམས་ཀྱི་གཞི་དང་རྟེན་ཚོགས་གཉིས་ཀུན་ལ་གསེར་འགྱུར་རྩི་ལྟ་བུ་རབ་འབྱམས་དགེ་ཚོགས་སྡུད་པའི་བསོད་ནམས་གཏེར། ཨ་ནི། རབ་འབྱམས་དགེ་ཚོགས་སྡུད་པའི་བསོད་ནམས་གཏེར།

ཐབས་ཤེས་ཡ་མ་བྲལ་བ་བྱུང་དགོས་འཇུག་པའི་གནས་སྐབས་སུ་དང་ང་ཚོ་ཅིག་བློ་སྦྱོང་ཉམས་ལེན་ཅིག་གདའ་ན་ཤིང་ཨན་མཐའ་མ་དེ་ལ་སྟོང་ཉིད་ལྟ་བ་ཅིག་བསྒོམས་ཨན་དེ་ཨན་འཁོར་གསུམ་མི་དམིགས་པའི་རྒྱས་བཏབ་བྱས་པས་ན་ཨན་ཐབས་ཤེས་ཡ་མ་བྲལ་བ་ཡོང་དགོས་ཟེར། དེ་ཡིན་ཙང་བློ་སྦྱོང་ཚིག་བརྒྱད་མའི་མཐའ་མ་དེ་ཡོད་རེད་བ་དེ་དག་ཀུན་ཀྱང་ཆོས་བརྒྱད་ཀྱི་རྟོག་པའི་དྲི་མས་མ་སྦགས་པར་ཆོས་ཀུན་སྒྱུ་མར་ཤེས་པའི་བློས་ཞེན་མེད་འཆིང་བ་ལས་གྲོལ་ཤོག་སེ་མཐའ་མ་ལ་ད་འདི་ག་རེ་འདོད་ནམ་བྱང་ཆུབ་སེམས་སྦྱོང་སེམས་སྦྱོང་ཡག་གི་རིམ་པ་རེད་བ་དེ་ཡིན་ཙང་ད་བསྡུས་བསམ་བཏང་བས་ན་ད་བྱང་ཆུབ་སེམས་ལ་ཅིག་འཇུས་ཐུབ་པས་ན་ཆ་ཚང་ཡོང་གི་འདུག་བ་རེད།

བདེ་འགྲོའི། བྱང་ཆུབ་སེམས་དེ་འདྲའི་ཉམས་ལེན་བྱེད་ཆོག་ལུས་རྟེན་ཅིང་ས་བོན་བྱ་བ་བསམ་བཏང་དགོས་འདི་རེད། ཨོ་འདུག་ཟེར་ནས་ཨ་ང་རང་ཚོ་ཚེ་འདིར་བྱང་ཆུབ་སེམས་རྒྱུད་ལ་སྐྱེ་ཐུབ་ན་ད་ཞེ་པོ་རེད་པ། ད་སྐྱེས་མ་ཐུབ་ནས་ང་རང་ཚོ་ད་ལྟ་འདི་བག་ཆགས་བཞག་པ་ནི་ཞེ་པོ་ཡོང་དགོས་ཟེར་བག་ཆགས་ཡག་པོ་བཞག་བཞིན་བག་ཆགས་མཐུག་པོ་ཅིག་རེད་པ། མ་འོངས་པ་ལ་ང་རང་ཚོ་མིའི་ལུས་རྟེན་ཅིག་བླངས་སོང་ན། ཨ་ནི་ཅིག་དང་པོ་དེ་ནི་ཨ་ནི་དེ་འདྲའི་བྱང་ཆུབ་སེམས་སྟོན་གྱི་བླ་མ་ཅིག་དང་འཕྲད་ཡོང་དུས་གང་ལ་ཨ་ནི་སྔར་གྱི་བག་ཆགས་དེ་སོས་ནས་ཨ་ནི་ལུས་ཀྱི་བ་སྤུ་ལྡང་ཡང་མིག་གི་ཆུ་ནོར་བུ་མཆི་མ་འཁྲུག་པ་དེ་འདྲའི་རྟགས་ཅིག་འདེབས་པའི་ཐོག་དེ་ནས་སྔར་གྱི་ཉམས་ལེན་འཕྲོ་སྐྱོང་ཐུབ་དགོས་ཟེར་རེད།

ད་བེད་སྤྱོད་མོས་གོས་དུ་སོང་ནས་འདི་འདུག་ཕྱི་མ་དུ་ཡོད་མཁན་དུ་ཕྱིར་འདི་ལས་ད་ཅིག་གི་སྣང་བ་སྐྱིད་པོ་རེད་ཕྱི་མ་དུ་ཡོད་མ་རེད་པ། ད་ང་ཚོ་དེ་འདྲ་ཅིག་འདི་ཕྱི་གཏན་གྱི་འགྲོ་བ་གི་ལམ་ཁ་ཅིག་ལས་ཨ་བཅུ་པོ་དེ་སྔོན་འགྲིན་ཕ་མའི་དྲིན་ཆེ་པོ་ཡིན་ཟེར་ང་ཚོ་ཆོས་བྱེད་མཁན་ཅིག་ཕ་མའི་དྲིན་བསམ་ཡག་འདི། མངལ་གྱི་གནས་སྐབས་སུ་བསྐྱངས་ཡང་ད་ཨ་ནི་མ་བཙས་ནས་ཟ་སྟངས་འགྲོ་སྟངས་ལྟ་ཡང་བསླབས་ཕྲུ་གུ་ཆ་ཚང་དྲིན་བསྐྱངས་ཤར་བ། ང་ཚོའི་དྲིན་ནང་གི་དྲིན་མཆོག་ཏུ་གྱུར་བ་ཞིག་འདི་བསམ་བཏང་བས་ན་ཕ་མའི་དྲིན་ཡག་པོ་ཆེ་ཨ་ཕ་མའི་དྲིན་བསྐྱངས་པ་ན་ཤོས་ལུས་རྟེན་འདི་ཨ། ཁ་དེ་བེད་སྤྱོད་ལོག་པ་མ་བཏང་བ་བྱེད། ལུས་དེ་བེད་སྤྱོད་ལོག་པ་མ་བཏང་བྱེད་རེད་པ། ཁ་དེ་བེད་སྤྱོད་ལོག་པ་མ་བཏང་སེ་གཏོང་བ་ན་ཁ་ནས་ཅིག་ཆོས་མིན་གྱི་སྐད་ཆ་དེ་འདྲ་དང་ང་ཡི་དེ་འདྲ་བཤད་མ་ཐུབ་ཅེས་ཆོས་ཀྱི་གཏམ་དེ་འདྲ་དཔེ་ཆ་སྦྱང་དགོས་ཡ་དེ་འདྲ་དཔེ་ཆ་ཀློག་དགོས་ཡ་དེ་འདྲ་བྱས་པས་ན་ཁ་དེ་བེད་སྤྱོད་ལོག་པ་བཏང་ཡོང་མ་རེད་པ། སེམས་དེ་ནི་དེ་འདྲའི་ཉམས་ལེན་ཞིག་བསམ་ཐུབ་ན་སེམས་དེ་བེད་སྤྱོད་ལོག་པ་བཏང་ཡོང་མ་རེད་པ། དེ་ཡིན་ཙང་ཕ་མའི་དྲིན་བསྐྱངས་པ་དེ་དྲིན་གཟོ་ཡ་འདུག་ཟེར་བ། གཞན་དྲིན་གཟོ་དོ་ཡ་རེད་བཟོ་མ་རེད་འདུག་ཅེས་གཏོང་བ་ལྟ་བྱས་ན་འདི་ང་ལ་དཔུང་ཐུག་ཏུ་ཡ་འདི་རེད་ངས། ང་རང་ནང་མི་ཟླ་བ་ཁྲོད་བསམ་མོ་བསམ་མོ་སུ་སུའི་བསམ་མོ་བསམ་མར་དང་སྙིང་བ་རྐྱང་བོ་རུང་ཅིག་བཀའ་འདི་གནང་གསུང་བཀའ་འདི་གནང་དུས་ང་བསམ་མོ་ཨ་ད་འདི་འདི་ཞེ་བོ་འདུག་སང་སང་ཞིག་ཀུན་ནུས་འདིས་བཀའ་གནང་འདུག་ལོ་རིང་པོ་ཞིག་འདུག་སྦྱངས་ས་དེ་ཕྱི་ནང་དང་རེད། ད་ནི་དངོས་གཞི་བྱང་ཆུབ་སེམས་ཁོང་རང་བསམ་བཏང་ན་ཆ་ཚང་འདིའི་ཉམས་འོག་ཏུ་ཚུད་འགྲོ་ཡ་ཡོད་རེད་ཉམས་ལེན་བྱ་སང་རེད་བ། དེ་ཡིན་ཙང་ད་ག་རེད། བརྒྱ་སྒོ་གཅིག་ཆོད་སོང་ཟིག་འདུག་བ་བརྒྱ་སྒོ་གཅིག་ཆོད་སོང་ན་ག་རེ་རེད། ངོ་ངོ་འདྲོད་བྱས་ན་སྒོ་བརྒྱ་སྒོ་བརྒྱ་ཐམ་པ་འཛུལ་དགོས་རེད་ཁང་པ་གཅིག་ནང་ལོག་ལ་ཡེ་ནས་སྒོ་གཅིག་ནས་འཛུལ་ན་བརྒྱ་ཐམ་པ་འཛུལ་མ་དགོས་སྒོ་གཅིག་ནས་འཛུལ་ན་ཆ་ཚང་འཛུལ་འགྲོ་ཡ་གོ་ཆོད་རེད། ཅི་ཐང་སྒོ་གཅིག་ཁང་བུ་གཅིག་སྒོ་ག་ཚད་ཡོད་ས། སྒོ་བརྒྱ་ཐམ་པ། ཁང་བུ་དེ་སྦུག་རུ་སླེབས་པ་ལ་སྒོ་བརྒྱ་ཐམ་པ་རིང་པོ་ཞིག་ལ་འཛུལ་དགོས་རེད། ད་ཡིན་ནས་སྒོ་གཅིག་གཅིག་ཡོད་རེད། དེ་ནས་སྒོ་གཅིག་ལ་འཛུལ་བས་ན་ཆ་ཚང་འཛུལ་མ་འོག་འཁོར་ལོ་ནང་བཞིན་འགྲོ་ཡས་བྱུང་རེད། ད་སྒོ་དེ་ག་རེད། བྱང་ཆུབ་སེམས་རེད་འདུག་དེ་ནས་འཛུལ་གསུམ་ཆ་ཚང་འཛུལ་བཞུགས་འདུག་ཨོ་དེ་རེད། རྒྱ་སྒོ་གཅིག་གཅིག་འདྲ་པོ་ཞིག་བྱས་སྲིད་འདུག་ད་ཡིན་ཙང། ང་ཚོ་ད་ཟླ་ཉིན་སྤྱོད་འཇུག་ཁྲིད་རེད་ད་ལོ་ལོ་ཆུང་ཁྲི་རེད་རེད་བ་དེ་སེམས་ཐག་ཉེ་པོ་རེ་བཟོ་དགོས་རེད་སོ་སོས་རེད་བ་སོ་སོས་སེམས་ཐག་ཉེ་པོ་རེ་བཟོས་མི་འདུག་ན་ཁྲིད་པ་དེ་ག་དུས་ཚོད་འཕྲོ་བརླག་འགྲོ་ཞིག་རེད་བ། མ་འོངས་པ་ལ་སྔོན་མ་ང་ཚོ་སྤྱོད་འཇུག་བྱེད་དགོས་རྒྱུ་ཏིས་ཡག་པོ་བྱུང་སོང་ཨ་འདི་རིགས་རྐྱེན་རེད་ཅེས་ད་ངོ་རེ་བྱང་ཆུབ་སེམས་ཟེར་ཡ་དེ་ལ་ཏིས་ཏིས་ཐོས་བསམ་སྒོམ་གསུམ་རེ་ཏིས་ཏིས་བྱེད་ཡ་རག་གི་འདུག་ཟེར་ཡ་ཞིག་བྱུང་ན་ང་ཚོ་དང་བྱས་པ་དེ་དུས་ཚོད་ཆུད་ཟོས་ཕྱིན་ཡོད་མ་རེད་རང་ནས་བློ་སྦྱོང་དུ་བྱས་པ་དེ་ཆུད་ཟོས་འགྲོ་གི་མ་རེད་བ། ཨུན། ད་བྱང་ཆུབ་སེམས་དང་དུས་ཚོད་སྐོར་ཉམས་ཤིག་རང་གཅེས་འཛིན་ཤུགས་ཆེར་ཆེར་ཕྱིན་ང་རྒྱལ་ཤུགས་ཆེར་ཆེར་ཕྱིན་འོ་ད་སྔོན་མ་སྤྱོད་འཇུག་དང་དུས་ཚོད་མི་ཁྲིད་གོ་མི་དེ་ཨོ་བཟོས་པས་སྤྱོད་འཇུག་དང་དུས་ཚོད་བློ་སྦྱོང་དེ་ཁྲིད་མི་དེ་ཁོང་ཁྲོ་ཚ་བོ་ཞིག་ཆགས་ཆགས་མི་དེ་སྤྱོད་པ་སྡུག་ཅག་ཞིག་ཆགས་ཆགས་བྱེད་ཚར་རེད་ད་ཨ་ནི་ཨ་ནི་ག་རེ་བྱེད་ཀྱི།